སྔོན་ཆད་ཅིའི་ཕྱིར་བྱས། འུག་རེག་ས་འོག་སོ་སོ་རང་ས་འོག་སྔོན་ཆད་ཅིའི་ཕྱིར་བྱས། སྔོན་ཆད་ཅིའི་ཕྱིར་བྱས། བྱེད་དོན་མེད་པ་ལ། རང་གི་གནོད་པ་བྱུང་བ་ཐམས་ཅད་རང་གི་ལས་ལ་རག་ལས་ནས་བྱུང་བ་ཡིན་ན། བདག་གིས་ཕ་རོལ་པོ་འདི་ལ་དེ་ནས་རང་གི་ལས་ནས་མ་བྱུང་འགྱུར་རང་གིས་མ་བྱུང་བ་བས་དེ་ནས་གཞན་ལ་འཁྲུག་གིས་བསྡད་ནས་ཁྱོ་མོ་བས་རང་གི་བདག་གིས་ཕ་རོལ་པོ་འདི་ལ་ཅི་སྟེ་ཁྲོ་ཞིང་བཀོན་པར་བྱས་ཏེ། ཁོང་ཁྲོ་བྱེད་ཀྱི་མོ་བས། དེ་ལྟར་མཐོང་ནས་ཅི་ནས་ཀྱང་ཐམས་ཅད་ཕན་ཚུན་བྱམས་སེམས་སུ་འགྱུར་བ་དེ་ལྟར་བདག་གིས་ནི་བསོད་ནམས་དག་ལ་བསྒྲིམས་ཏེ་བྱ། གནོད་པ་དང་མདོ་སྔགས། གནོད་པ་དང་སྡུག་བསྔལ་ཐམས་ཅད་ལས་ལས་བྱུང་བ་དེ་ལྟར་མཐོང་ནས་ཅི་ནས་ཀྱང་སེམས་ཅན་ཐམས་ཅད་ཕན་ཚུན་གཅིག་གིས་ཕན་ཚུན་གཅིག་ལ་གཅིག་བྱམས་པའི་སེམས་སུ་འགྱུར་བ་ནམ་ཞིག་ན་འོང་ང་དེ་ལྟར་བྱའོ་སྙམ་དུ་སྙམ་དུ་བདག་གིས་ནི་སྙིང་རྗེ་ལ་སོགས་པའི་བསོད་ནམས་དག་ལ་བསྒྲིམས་ཏེ་བྱའོ་བསོད་ནམས་བསྒྲུབ་པ་ལ་སྒྲུབ་པར་བྱེད། ཕན་ཚུན་གཅིག་ལ་གཅིག་བྱམས་པའི་སེམས་སུ་འགྱུར་བ། ནམ་ཞིག་ན་འོང་ན་དེ་ལྟར་བྱའོ་སྙམ་དུ་བདག་གིས་ནི་སྙིང་རྗེ་ལ་སོགས་པའི་བསོད་ནམས་དག་ལ་བསྒྲིམས་ཏེ་བྱའོ། དེ་ལྟར་མཐོང་ནས་ཅི་ནས་ཀྱང་ཐམས་ཅད་ཕན་ཚུན་བྱམས་སེམས་སུ་འགྱུར་བ་དེ་ལྟར་བདག་གིས་ནི་བསོད་ནམས་དག་ལ་བསྒྲིམས་ཏེ་བྱའོ། དེ་ཕྱིས་སུ་བསམ་ལ།

དང་དུ་བླངས་ནས། དམྱལ་བའི་སྡུག་བསྔལ་ཆུང་ངུ་དང་དུ་བླངས་ནས་དམྱལ་བའི་སྡུག་བསྔལ་གྱི་རྒྱུ་ཟློག་པར་བྱ་བ་དང། དོན་ཆེན་པོ་སྒྲུབ་པའི་དཀའ་སྤྱད་ལ་དགའ་བར་རིགས་པའོ། ཟེར་ད། བཟོད་པའི་ཕན་ཡོན་བསམ་པ་དེ་ལ་ས་བཅད་གསུམ་འདུག། བདག་གི་དགེ་བ་མི་ཉམས་པའི་དོན་དུ་སྦས་པ། བདག་གི་དགེ་བ་མི་ཉམས་པའི་དོན་དུ་འབད་པ་ནི་དཔེར་ན། བདག་གི་དགེ་བ་མི་ཉམས་པའི་དོན་དུ་འབད་པ་ནི་དཔེར་ན། ཁྱིམ་ཚིག་ཁྱིམ་ཚིག་གྱུར་པའི་མེ། དཔེར་ན་ཁྱིམ་ཚིག་གྱུར་པའི་མེ། ཁྱིམ་གཞན། ཞིག་ཏུ་སོང་ནས་ནི་རྩྭ་སོགས་གང་ལ་མཆེད་བྱེད་པ་དེ་ནི་ཕྱུང་སྟེ་དོར་བར་རིགས། དེ་བཞིན་བདག་ལ་སེམས་ཆགས་ནས་ཞེ་སྡང་མེ་ནི་མཆེད་གྱུར་པ། བསོད་ནམས་ཚིག་པར་དོགས་པ་ཡིས་དེ་ནི་དེ་ཡི་མོད་ལ་དོར། དཔེར་ན་ཁྱིམ་ཚིག་པར་གྱུར་པའི་མེ་ཁྱིམ་གཞན་ཞིག་ཏུ་སོང་ནས་ནི་རྩྭ་དང་ཤིང་ལ་སོགས་པ་གང་ལ་མཆེད་ནས་ཁྱིམ་ནོར་དང་བཅས་པ་ཚིག་པར་བྱེད་པར་གྱུར་ན། ཁྱིམ་ནོར་དང་བཅས་པ་སྲུང་བའི་དོན་དུ་རྩྭ་ལ་སོགས་པ་དེ་ནི། རྩྭ་ལ་སོགས་པ་དེ་ནི་ཕྱུང་སྟེ་དོར་བར་རིགས་ཀྱི། ཆགས་པར་མི་རིགས་པ་དེ་བཞིན་དུ། གཉེན་ལ་སོགས་པ་གང་ལ་སེམས་ཆགས་ནས། དེ་དག་ལ་གནོད་པ་བྱུང་བའི་རྐྱེན་གྱིས། དེ་དག་ལ་གནོད་པ་བྱུང་བའི་རྐྱེན་གྱིས། ཞེ་སྡང་གི་མེ་ནི་མཆེད་པར་གྱུར་པས་དགེ་བའི་བསོད་ནམས་ཀྱི་ནོར་ཚིག་པར་དོགས་པ་ཡིས་ཆགས་པའི་གཞི་དེ་ནི་དེའི་མོད་ལ་དོར་བར་རིགས་ཀྱི། དོར་བར་རིགས་ཀྱི། ཆགས་པར་མི་རིགས་སོ། ཟེར་ད་ནི་ལྕགས་རི་ང་ཅི་ནུ་བ་རི་ང་མདའ་རྡོག་རྡོག་དེ་ཆེར་དཔེར་ན་ཁྱིམ་གཅིག་ལ་ཁྱིམ་གཅིག་གི་མེས་ཚིག་པའི་ཚེ་ན་ད་དེ་ག་མེ་གོ། མེས་ཚིག་ཡོད་ཀྱི་དང་པོའི་ཁྱིམ་ལ་མེ་ཤོར། མེས་ཚིག་པའི་མེ། རྩྭ་དང་སོག་མ་ལ་སོགས་པ་མེ་དེ་ཡོད་ན་མེ་དེ་རང་གདོང་ལ་འདོར་ནས་ཞོག། དེ་འདོར་ན་ཁྱིམ་གཞན་ལ་ཧ་མེ་དེ་མཆེད་ཀྱི་མིན་པས་ཟེར་ཁྱིམ་གཞན་ཞིག་ཏུ་སོང་ནས་ནི། རྩྭ་སོགས་གང་ལ་མཆེད་གྱུར་པ་དེ་ནི་ཕྱུང་སྟེ་དོར་བ། གང་མཆེད་སའི་དང་པོའི་བྱུང་ས་དེ་གང་པོ་འདོར་ནས་བཞག་ན་གཞན་ཁྱིམ་མང་གི་ཚིག་ཡས་དང་དེ་འདྲ་ཡོང་གི་མིན་པས། དེ་དཔེ་ལ་བཞག་ནས་དེ་བཞིན་གང་ལ་སེམས་ཆགས་ནས་ཞེ་སྡང་མེ་མཆེད་ཀྱི་ཡོད་ན་གང་ཆགས་ཡུལ་གྱི་སེམས་དེ་ཆགས་སའི་ཡུལ་དེ་འདོར་ནས་བཞག་ན་དེ་ལ་སེམས་མ་ཆགས་ན་དེ་ནི་ཞེ་སྡང་གི་མེ་དེ་འབར་གྱི་མིན་པས་སོ། དེ་བཞིན་གང་ལ་སེམས་ཆགས་ནས་ཞེ་སྡང་མེ་ནི་མཆེད་གྱུར་པ་བསོད་ནམས་ཚིག་པའོ། ད་དེ་ཞེ་སྡང་མེས་ཚིག་པར་གྱུར་པ་ཡིན་ན་རང་གི་བསོད་ནམས་དེ། བསོད་ནམས་ཡོངས་རྫོགས་ཧཱ་གི་ཁྱིམ་གང་པོ་ཚིག་པ་ནང་བཞིན་བཞིན་བཟང། རང་གི་བསོད་ནམས་ཡོངས་རྫོགས་དེ་ཚིག་པར་གྱུར་གྱི་རེད་ཟེར་ཚིག་པར་དོགས་པ་ཡིས། དེའི་མོད་ལ། ཆགས། ཆགས་ས་དེ་དོར་ཟེར་མོད་ཀ་ཆགས་པའི་གཞི་དེ། ཆགས་པའི་གཞི་དེ་ནི་དེའི་མོད་ལ། དོར་བར་རིགས་ཀྱི་ཆགས་པར་མི་རིགས་སོ། དེ་ལ་མ་ཆགས་སོ་སྡུག་ཏོ་ཁོ་རང། ཆགས་སའི་ཡུལ་དེ་དེར་ཆགས་དགོས་མོད། ཆགས་པར་དགོས་དེ་ནི་ཞེ་སྡང་སྐྱེའོ། དེ་ལ་མ་ཆགས་ན་དེ་སྐྱེ་གི་དུ་སྐྱེ་དོན་སྨོས་པས་སོ། དེའི་མོད་ལ་འདོར་བར་རིགས་ཏེ་ཆགས་པར་མི་རིགས་སོ། འོ་དེ་པས་དེ་དེ་བྱས་སོ། བདག་གི་དགེ་བ་མི་ཉམས་པའི་དོན་དུ་འབད་པ་འམ། ས་བཅད་དང་པོ་པའང་བདག་གི་དགེ་བ་མི་ཉམས་པའི་དོན་དུ་འབད་པ་གཅིག། གཉིས་པ་སྡུག་བསྔལ་ཆུང་ངུ་དང་དུ་བླངས་ནས་དམྱལ་བའི།

རང་གི་གཉེན་བཤེས་དང་བྲལ་ན་སྡུག་བསྔལ་མྱོང་བར་འགྱུར་ཞེ་ན། གསད་བྱའི་མི་ཞིག་ལག་བཅད་དེ། གལ་ཏེ་ཐར་ན། གསད་བྱའི་མི་ཞིག་ལག་བཅད་དེ་གལ་ཏེ་ཐར་ན་ཅིས་མ་ལེགས། གལ་ཏེ་མི་ཡི་སྡུག་བསྔལ་གྱིས། དམྱལ་བ་བྲལ་ན་ཅིས་མ་ལེགས། འདུ་བྱ་ཚིག་ཁག་གོ་བཀག་པ་ན་གོ་ཅིས་མ་ལེགས། གསོད་པར་གྱུར་པའི་མི་ཞིག་གི། ལག་པ་བཅད་དེ་གསོད་པར་གྱུར་པའི་མི། གསོད་པར་གྱུར་པའི་མི་ཞིག་གི་ལག་པ་བཅད་དེ།

ད་ཁོ། ཅག་མ་ཟེར་ཟེར་ད་ཁོའི་ལག་པ་བཅད་ན་ཁོས་གོ་ཆོད་པ་བྱས་ན་སོ་ད་དེ་འདྲའི་གི་ཡ་གི་ཁྲིམས་ཀྱི་རྒྱུ་བོ་བྱུང་ནས་ཨོ་དེ་འདྲའི་ཁྲིམས་ཀྱི་རྒྱུ་བོ་བྱུང་ན། ཨུན་དེ་ནས་མི་ཞིག་ལག་པ་བཅད་དེ་གལ་ཏེ་བསད་པ་དེ་ལས་ཐར་བར་བྱས་ན་ཅིས་མ་ལེགས་ཏེ་ལེགས་པ་དེ་ཨོ་དེ་ནས་དེ་མི་དེ་དེ་བཅད་པ་དེ་ལག་པ་བཅད་པ་དེ་ལ་དང་ལེན་བྱེད་དགོས་པ་ལངས་དང་ལེན་བྱས་ན་ད་དེ་ང་མ་ཤི་ར་དེ་ནས་ལག་པ་ཙམ་བཅད་པ་ལ་ད་དེ་ད་ལེགས་པས་དེ་ད་འགྲིག་པས་བསམ་ནས་ཁོ་ལ་ལག་པ་བཅད་པ་དེ་ལ་བཟོད་པ་ཟ་དགོས་པ་ད་བཟོད་པ་སྡུག་བསྔལ་དང་དུ་བླངས།

སྡུག་བསྔལ་ཆུང་ངུ་དང་དུ་བླངས་ནས་ཆེན་པོ་བཟློག་པར་རིགས་སོ། མདོ་སྔགས་ཆུང་ངུ། དེ་ནས་དམྱལ་བའི་སྡུག་བསྔལ་མྱང་ཡས་ཀྱི་རྩིས་དེ་ཚོ་དེ་ནས་མིའི་མི་ཡུལ་དུ་བཀྲེས་སྐོམ་གྱི་སྡུག་བསྔལ་དེ་འདྲ་གི་ཙམ་གྱིས་དམྱལ་བའི་སྡུག་བསྔལ་དང་བྲལ་བ་དེ་འདྲ་བྱུང་ན་དེ་དག་འགའ་ཤས་པས་སོ། ད་དེ་ཡོད་བ་དེ་སྡིག་པ། དེ་འདྲ་དམྱལ་བར་སྐྱེ་བྱེད་ཀྱི་ལས་བསགས་སོང་ན་དེ་ཚོ་གང་པོ་སྟོབས་བཞིའི་བཤགས་པ་ལ་སོགས་པ་དང་དེ་འདྲ་བྱས་སོང་ན་ཚེ་འདིར་ཕྲན་བུ་གྱི་སྡུག་བསྔལ་ཆུང་ངུ་ལ་སོགས་པ་དེ་འདྲ་གི་དག་པ་དེ་མང་གི་ཡོད་དེ་མང་གི་གསུངས་སོ་མང་གི་ཡོད་དོ། དེ་འདྲ་གི་སྡུག་བསྔལ་དང་བྲལ་ན་ད་ཅིས་མ་ལེགས་སྡུག་བསྔལ་ཆུང་ངུ་དང་དུ་བླངས་ནས་ཆེན་པོ་བཟློག་པར་འོང་སྡུག་བསྔལ་ཆུང་ངུ་དང་དུ་བླངས་པའི་དཔེ་གོང་ལ་གསུངས་སོ། བཟློག་པར་རིགས་སོ། གཉིས་པ་དོན་ནི་ས་དེ་དཔེ་གོ་བྱེད།

བཀྲེས་སྐོམ་དང་མཚོན་བཟོ་བ། བཀྲེས་སྐོམ་དང་བཀྲེས་སྐོམ་དང་མཚོན་ཅུང་ཟད་བསྣུན་པ་སོགས། ད་ལྟའི་སྡུག་བསྔལ་འདི་ཙམ་ལ་ཡང་རང་གིས་བཟོད་པར་མི་ནུས་ན། རྒྱུ་མཚན་དེས་ན་དམྱལ་བའི་སྡུག་བསྔལ་གྱི་རྒྱུ་ཁྲོ་བ་ཅི་སྟེ་བཟློག་པར་མི་བྱེད་འབད་པས་བཟློག་པར་བྱའོ། ད་ལྟའི་སྡུག་བསྔལ་བཀྲེས་སྐོམ་དང་མཚོན་ཅུང་ཟད་བསྣུན་པའི་སྡུག་བསྔལ་དེ་ཡང་དེ་ནི། ད་ལྟའི་སྡུག་བསྔལ་འདི་ཙམ་ལ་ཡང་རང་གིས་བཟོད་པར་མི་ནུས་པ་རྒྱུ་མཚན་དེ་འདྲ་ཅིག་ཡིན་ན་དེ་ནི་དམྱལ་བའི་དམྱལ་བའི་སྡུག་བསྔལ་གྱི་རྒྱུ་ཟེར་དུས་དམྱལ་བའི་སྡུག་བསྔལ་དེ་ད་ལྟའི་སྡུག་བསྔལ་དེ་ཚབ་ཆོག་བརྒྱ་ཕྲག་མང་གི་དེ་ནི་སྡུག་བསྔལ་ཆེ་དེ་འདྲ་ཅིག་འོབས་སྲིད་དེ་དེ་འདྲའི་གི་རྒྱུ་དེ་དེར་སྐྱེ་བྱེད་ཀྱི་རྒྱུ་དགོས་ནས་ཁྲོ་བ་བས་སྟེ་ད་དེས་ན་ཁྲོ་བ་དེ་བཟློག་པར་མི་བྱེད་དེ་འབད་པས་བཟློག་པར་བྱའོ། ཟེར་བ་ཁྲོ་བ་དེ་ངེས་པར་བཟློག་དགོས། བས་ད་ལྟའི་སྡུག་བསྔལ་དེ་འདྲ་གཅིག་ལ་ཡང་བཟོད་ཐུབ་ཀྱི་མེད་ན། དེ་ནས་སྐྱེ་བ་ཕྱི་མ་ལ། དམྱལ་བའི་སྡུག་བསྔལ། སྡུག་བསྔལ་སྐྱེད་བྱེད་ཀྱི་རྒྱུ་དྲིལ་པོ་དེ་འདྲ་ཁྲོ་བ་དེ། བྱེད་ཀྱི་བསྡད་ན་ག་ནས་འགྲིག། བས་ད། རྒྱུ་ཁྲོ་བ་ཅི་སྟེ་བཟློག་པར་མི་བྱེད། འབད་པས་བཟློག་པར་བྱའོ། དེ། ད་གསུམ་པ་གང་བ་དོན། ཨ། གསུམ་པ་དོན་ཆེན་པོ་སྒྲུབ་པའི་དཀའ་སྤྱད་ལ། དཀའ་སྤྱད་ལ་དགའ་བར་རིགས་པ་ལ་གཉིས་དོན་ཆེན་པོ་སྒྲུབ་པའི་དཀའ་སྤྱད་ལ་དགའ་བར་རིགས་པ་ལ་གཉིས། སྔར། དགའ་བ་ལ་གཉིས་ཟེར་སྔར་ལུས་ཇི་ཙམ་ཆུད་ཟོས་ཀྱང་རང་དོན་དང་གཞན་དོན་གང་ཡང་མ་གྲུབ་པས་འགྱོད་པ་དང། ད་ལྟའི་དཀའ་སྤྱད་བཟོད་པར་བྱས་ནས། འགྲོ་བ་མཐའ་དག་གི་དོན་འགྲུབ་པ་ལ་དགའ་བར་རིགས་པའོ། དང་པོ། སྔར་ལུས་ཇི་ཙམ་ཆུད་ཟོས་ཀྱང་རང་དོན་དང་གཞན་དོན་གང་ཡང་མ་གྲུབ་པས་འགྱོད་པ་ནི་ཟེར་སྔར་གྱི་ལུས་བླངས་ཡོད་པ་རེད་ལུས་ག་འདྲ་ཞིག་བླངས་ན་ཡང་རང་དོན་དང་གཞན། གཞན་དོན་གང་ཡང་མ་གྲུབ་པར་འགྱོད་པ་ནི། འདོད་པའི་དོན་དུ་སྲེག་ལ་སོགས་དམྱལ་བར་སྟོང་ཕྲག་མྱོང་གྱུར་ཀྱང། བདག་གིས་རང་གི་དོན་དང་ནི་གཞན་གྱི་དོན་ཡང་མ་བྱས་སོ། སྔར་བདག་གིས་ཕྱིན་ཅི་ལོག་གི་ཡུལ་ལ་སྲེད་པས་འདོད་པའི་ཡུལ་དུ་ལས་ངན་པ་ལ་ཞུགས་པས། ལས་ངན་པ་ལ་ཞུགས་པས་སྲེག་པ་ལ་སོགས་པ་དམྱལ་བར་སྡུག་བསྔལ་བསྐལ་པ་སྟོང་ཕྲག་མྱོང་བར་གྱུར་ན་ཡང་སངས་རྒྱས་དམྱལ་བའི་དམྱལ་བར་བསྐལ་པ་སྟོང་ཕྲག་མྱོང་ནས་སྟོང་ཕྲག་མྱོང་བར་གྱུར་ཀྱང། བདག་གིས་རང་གི་དོན་དང་ནི་གཞན་གྱི་དོན་ཀྱང

རིགས་པ་ནི། འདི་ནི་དེ་ཙམ་གནོད་མིན་ལ། དོན་ཆེན་དག་ཀྱང་འགྲུབ་འགྱུར་བས། འགྲོ་བའི་གནོད་སེལ་སྡུག་བསྔལ་ལ། དགའ་བ་འབའ་ཞིག་འདིར་བྱ་རིགས། དགའ་བ་འབའ་ཞིག་འདིར་བྱ་རིགས། གཞན་དོན་སྒྲུབ་པའི་དུས་ཀྱི་དཀའ་སྤྱད་འདི་ནི། གཞན་དོན་སྒྲུབ་པའི་ད་བྱང་ཆུབ་སེམས་དཔའ། གཞན་དོན་སྒྲུབ་པའི་དུས་ཀྱི་དཀའ་སྤྱད་འདི་ནི་དེ་ཙམ་དུ་གནོད་པ་མིན་ལ་དེ་ལ་བརྟེན་ནས་དོན་ཆེན་དག་ཀྱང་འགྲུབ་པར་འགྱུར་བས